དེ་གསུང་ཡག་ལ། བདེ་ཆེན་སྙིང་པོ་ཁྱོད་ལ་བདེ་མཆོག་གི་འབྲེལ་བ་ཐོབ་པའི་བདུན་བརྒྱུད་ཚུན་ཆད་གསུང་ཡག་བྱེད་ཀྱི། བདུན་བརྒྱུད་ཚུན་ཆད་ངས་རྗེས་སུ་བཟུང་གི་ཡིན་གསུང་ཡག་ཡི་མ་རེད་དེ་བླ་མ་རྡོ་རྗེ་འཆང་གིས་གསུང་གི་མ་རེད་དེ། ཁྱོད་རང་ལ་བས་བདེ་མཆོག་གི་བས་དབང་ཞུ་མཁན། བུ་སློབ་ཡང་སློབ་ཚུན་ཆད་ངས་རྗེས་སུ་བཟུང་གསུང་པས་རྟེན་འབྲེལ་གྱིས་འགྲོ་ཡི་གསུང་ཡག་མ་གཏོགས་ཞལ་གཟིགས་དང་ཅི་དག་གསུང་གི་ཡོད་མ་རེད་དེ་ང་ཚོ་བཀའ་ཆོས་ས་ལ་གསུང་གི་ཡོད་མ་རེད་བླ་མ་རྡོ་རྗེ་འཆང་གི་ནང་ཐུགས་སྲས་སྤྱི་བོ།

དེ་དོན་གཅོད་ཡིན་པ་དེ་ཆུང་རབས་གསོལ་འདེབས་ནང་གསུངས་ཡོད་རེད་དེ་ལྕགས་ཀྱུ་ཕག་ལྕགས་ཀྱུ་ཁྲི་བྱང་རུ་གཅིག་གསུངས་རེད་བྱས་ཙང་དོན་གཅོད་ཡིན་མ་འདྲ་དེ་ཡིན་ན་ནི་ད་བླ་མ་རྡོ་རྗེ་འཆང་གི་བུ་ལོ་དོན་གཅོད་བཙིར་ན་ཁྲི་བྱང་རིན་པོ་ཆེ་ང་བཅས་ད་ངའི་ལྷུག་མ་བཅས་ཁྱེད་རང་ཚོ་བཅས་ཁྱོད་ཚོའི་ལྷུག་མ་བཅས་དེ་སྔ་ལྷུག་མ་བདུན་ཚུན་ཆད་འདེམས་འཇོག་གི་ཨོང་ཞོན་ནས་བདེ་མཆོག་ལུས་ཀྱི་ནུས་པ་བཏོན་ན།

དེ་སྔགས་འབུམ་གཅིག་གིས་འགྲུབ་དགོས་རེད་ངས་དེ་བླ་མ་རྡོ་རྗེ་འཆང་གིས་དེ་བསྒྲུབས་ནས་མེ་འབར་མ་ཟེར་བའི་བདུད་རྩི་མེ་འབར་མ་ཡོད་རེད་ང་མང་པོ་རག་མ་བྱུང། བླ་མ་ཡང་སྲས་རིན་པོ་ཆེ་མང་པོ་གནང་རྒྱུ་བྱུང་མི་འདུག་བོད་ལ་ལས་པ་རེད། ལྟས་རྩི་དང་རག་བྱུང་དེ་ངས་དེ་དང། ཚ་ཆེན། བློ་གསལ་རྒྱ་མཚོ་མ་རེད་རྗེ་བཙུན་བསོད་ནམས་རྩེ་མོ་རེད་སློབ་དཔོན་བསོད་ནམས་རྩེ་མོའི་བདུད་རྩི་རིལ་བུ་བྱས། བླ་མ་རྡོ་རྗེ་འཆང་གི་དྲོད་འབར་མ་དེ་བྱས་བདེ་མཆོག་གི་ཞལ་འཛག་གི་བདུད་རྩི་བྱས།

རྒྱུད་མན་ནེ་ནང་འཇིགས་རུང་སྲིན་པོའི་གཟུགས། དེ་རྟགས་དེ་ག་རེ་རེད། སྲིད་ཞིའི་མིག་འཕྲུལ་ཅིར་ཡང་བྱ་བ་ལས། དེ་འདས་ཁ་ཅིག་འོང་བ་ཉིད་ནི་རི་ལ་འཚིག་པའི་ཙི་གའི་གཅོང་བོ་མའི་བཞིན་ལ་སྣེ་གཅིག་རྒྱ་ཡིན་མོ་ཉེ་བཞི་ཡོད་ན་ཞི་གཅིག་དགྲ་བགེགས་མ་ནོར་འཛིན་བྱེད་པའི་སྐར་མ་མོ་འདྲ་བ།